ཨ་འདིར་སླེབས་རོགས་བྱེད་ཚོགས་ཞུགས་བྱེད་རོགས་བྱེད་ཨ་རྣམ་པ་ཚོས་ངེད་ཀྱིས་ག་རེ་སྐད་ཆ་བཤད་པ་ཡིན་ན་ཨ་ནི་ཅིག་བརྗོད་ཤིག་ཨ་ད་ང་ལ་བརྗོད་ཤིག་ཨ་ཆེ་འབྲིང་ཆུང་གསུམ་མང་པོ་ཞེ་པོ་ཅིག་ད་ལྟ་དུ་བྱས་ནས་བང་བསྒྲིགས་བཞག་ཡོད་ཨ་རྣམ་པ་ཚོ་སྒུག་ནས་བཞུགས་རོགས་བྱེད་ལྷོད་ལྷོད་བྱས་ནས་ཨ་ནི་མུ་མཐུད་ནས་མཇལ་ཡོང་བཀྲ་ཤིས་བདེ་ལེགས་བོད་རྒྱལ་ལོ།